ཡང་དག་སྤང་མ་གལ་ཏེ་རླུང་གི་དཀྱིལ་འཁོར་དེ་ག་རེ་ཡང་རེད་ས་རླུང་གི་དཀྱིལ་འཁོར་དེ་ཟླ་གམ་སྲིད་ཟུར་དྲུག་ཟུར་ཟླ་གམ་བདེ་བ་རོང་བ། འོ་ད་དབང་གི་སྦྱིན་སྲེག་བྱེད་དུས་ད་རླུང་གི་དཀྱིལ་འཁོར་དང་དུས་ལ་བཟོས་པ་རེད་ཟླ་གམ་བཟོས་པ་རེད། དེ་བཟོས་ནས་ག་རེ་ཕན་ཐོགས་རེད་ཟེར་ན་རླུང་འདི་ག་རེ་རེད་གད་སྙིགས་དང་ག་རེ་ཡིན་ན་ཆུ་ལྡུག་པའི་གང་ག་རླུང་གིས་ཚུར་བསྡུས་འོང་གོ་ར་སོ་ལྡུག་ས་ཡང་ནི་གང་ག་ལ་ཆུ་ལྡུག་པའི་གང་ག་ལ་རླུང་གིས་ཚུར་བསྡུས་འོང་གོ་ར་འོ་ཁོ་ནང་བཞིན་གྱི་དབང་ཟེར་དུས་དབང་དུ་འདུ་གོ་ར་དབང་དུ་འདུས་ཏེ་རླུང་གི་དབང་དུ་འདུས་པ་ནང་བཞིན་གྱི་འདུ་གོ་ར་ཡིན་ད་འོ་ཁོ་དང་ཆོས་མཐུན་པ་བྱས་ན་དབང་དུ་འདུ་ཚབས་ཆེ།

རྡོ་རྗེ་རྒྱ་གྲམ་ཞེས་པ་རེད། ད་ང་རང་ཚོ་དུས་རྒྱུན་རྡོ་རྗེ་ག་ཚོད་ཆེ་ན་ཡང་ད་ཁྲུ་གང་ཚོད་ལྷག་བསྡད་ཡོད་འདུག་ད་ཞེ་དྲག་རྡོ་རྗེ་ཡོད་མ་རེད་བ། ཁྲུ་གང་ཚོད་རྡོ་རྗེ་ཁྲུ་གང་ཚོད་ཅིག་འདུག་རྒྱ་གྲམ་རྒྱབ་ཤར་ན་དེའི་སྒང་དེ་ན་ཞེ་དྲག་ཞེ་བའི་ས་ཆ་ཆེན་པོ་གང་ཡང་མ་རེད་རྡོ་རྗེ་རྒྱ་གྲམ་ཅེས་རྡོ་རྗེ་ཁྲུ་གང་ཚོད་ཅིག་འདུག་རྒྱ་གྲམ་དེར་བཞག་ན་དེའི་དཀྱིལ་དེ་ག་ན་ག་ཚོད་ཡོད་ན་མགོ་སྐོར་དང།